གསན་མཁན་རྣམ་པ་ཚོ་དགོང་དྲོ་བདེ་ལེགས་འདི་ག་ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ཏི་སི་ནང་རྟེན་གཞི་གནང་བའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ད་རིང་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ་རབ་གནས་ཆུ་མོ་ཡོས་ཀྱི་ལོའི་བོད་ཟླ་བདུན་པ་གྲོ་བཞིན་ཟླ་བའི་ཚེས་པ་ཉི་ཤུ་ལྔ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་དགུ་པའི་ཚེས་དགུ་རེས་གཟའ་སྤེན་པའི་དགོང་དྲོའི་ལས་རིམ་འགོ་འཛུགས་ཞུ་གི་ཡོད། ལས་རིམ་འདི་བཞིན་དབྱངས་སྒྲོལ་ལགས་ཀྱིས་བཀོད་སྒྲིག་གནང་བའི་ཐོག་ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་བསྒྱུར་གྱིས་སྙན་སྒྲོན་ཞུ་མཁན་སེང་གེ་རི་བསོད་ནམས་ལྷ་མོ་ཐུན་མོང་ནས་ཐོག་མར་གསན་མཁན་རྣམ་པ་ལྷན་རྒྱས་ལ་མཛའ་བརྩེའི་འཚམས་འདྲི་ཞུས་པ་དང་སྦྲགས་ཐེངས་འདིའི་ལེ་ཚན་ཁག་གཤམ་ལ་རིམ་བཞིན་ངོ་སྤྲོད་ཞུ་གི་ཡིན། ད་རིང་གི་ལས་རིམ་ཁག་གི་ཐོག་མར་བཙན་བྱོལ་བོད་མི་རྣམས་ཀྱིས་རྒྱ་གར་གྱི་རྒྱལ་ས་ལྡི་ལིའི་ནང་འཚོགས་བཞིན་པའི་དཔལ་འབྱོར་ཡར་ཐོན་ཅན་གྱི་རྒྱལ་ཁབ་ཉི་ཤུའམ G20ཞེས་པའི་ཚོགས་ཆེན་ཐོག་བོད་དེ་བཞིན་རྒྱ་ནག་གིས་བཙན་བཟུང་བྱས་པའི་རྒྱལ་ཁབ་ཅིག་ཡིན་སྐོར་སོགས་བོད་ཀྱི་གནད་དོན་གླེང་སློང་དགོས་པའི་དགོས་འདུན་བཏོན་གནང་སྟེ་རྒྱལ་སའི་ནང་ངོ་རྒོལ་སྐད་འབོད་ཀྱི་ལས་འགུལ་སྤེལ་གནང་ཡོད་པ་སོགས། ཐེངས་འདིའི་རྒྱལ་སྤྱིའི་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང། ཡང་རྒྱ་གར་གྱི་རྒྱལ་ཁབ་ཉི་ཤུའི་ཚོགས་ཆེན་ཐོག་བོད་འདི་གལ་ཆེ་ཞིག་ལ་ངོས་འཛིན་གནང་ཡོད་པ་འབྲེལ་ཡོད་ཉམས་ཞིབ་པས་འགྲེལ་བརྗོད་གནང་བའི་སྐོར་བཞུགས་སྒར་དྷརྨ་སཱ་ལཱ་ནས་གནས་ཚུལ་བཏང་འབྱོར་བྱུང་བ་ཞིག་སྙན་སྒྲོན་ཞུ་རྒྱུ་དང། ཡང་ཨ་མི་རི་ཀའི་མངའ་སྡེ་ནིའུ་ཡོག་གི་ཨི་ཐ་ཀའི་གྲོང་ཁྱེར་ནང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་མཚན་གནས་རྗེས་འབྲེལ་གྱི་དཔེ་མཛོད་ཁང་དང་འགྲེམས་སྟོན་ཁང་དབུ་འབྱེད་གནང་བའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་དེ་བསྐྱར་ཟློས་ཞུ་རྒྱུ་དང། མཇུག་ཏུ་གནད་དོན་གྱི་གླེང་མོལ་ཞེས་པའི་ལེ་ཚན་བཅས། ད་རིང་གི་གསར་འགྱུར་དང་ལེ་ཚན་གཞན་ཁག་གི་རྗེས་སུ་རིམ་བཞིན་སྙན་སྒྲོན་ཞུ་གི་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་ཁག་སྙན་སྒྲོན་ཞུ་གི་ཡིན། བཙན་བྱོལ་བོད་མི་རྣམས་ཀྱིས་རྒྱ་གར་གྱི་རྒྱལ་ས་ལྡི་ལིའི་ནང་འཚོགས་བཞིན་པའི་དཔལ་འབྱོར་ཡར་ཐོན་ཅན་གྱི་རྒྱལ་ཁབ་ཉི་ཤུའམ G-20ཞེས་པའི་ཚོགས་ཆེན་ཐོག་བོད་དེ་བཞིན་རྒྱ་ནག་གིས་བཙན་བཟུང་བྱས་པའི་རྒྱལ་ཁབ་ཅིག་ཡིན་སྐོར་སོགས་བོད་ཀྱི་གནད་དོན་གླེང་སློང་དགོས་པའི་དགོས་འདུན་བཏོན་གནང་སྟེ་རྒྱལ་སའི་ནང་ངོ་རྒོལ་སྐད་འབོད་ཀྱི་ལས་འགུལ་ཞིག་སྤེལ་གནང་འདུག། ད་རིང་རུ་ཊར་གསར་ལས་ཁང་གིས་གནས་ཚུལ་སྤེལ་དོན་ལྟར་ན། ཨ་མི་རི་ཀའི་སྲིད་འཛིན་ཇོ་བྷའི་ཏིན་མཆོག་དང་དབྱིན་ཡུལ་གྱི་སྲིད་བློན་རི་ཤི་སུ་ནག་མཆོག་སོགས་དབུ་ཁྲིད་རྣམས་ཚོགས་ཆེན་འདིའི་ནང་ལྷན་བཞུགས་གནང་ཕྱིར་རྒྱལ་ས་ལྡི་ལིར་ཕེབས་འབྱོར་བྱུང་ཡོད་པ་དང་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིན་གྱི་ཚབ་ལ་ཡུལ་དེའི་སྲིད་བློན་ལི་ཆང་བསླེབས་འདུག་བཙན་བྱོལ་བོད་མི་རྣམས་ཀྱིས་ཚོགས་ཆེན་དེའི་ཐོག་བོད་ཀྱི་གནད་དོན་གླེང་དགོས་པའི་དགོས་འདུན་བཏོན་ནས་ཁ་སང་ཕྱི་ཚེས་བརྒྱད་ཉིན་རྒྱལ་ས་ལྡི་ལིའི་ནང། དམ་དྲག་ཆེན་པོ་ཡོད་མིན་ལ་མ་ལྟོས་པར་བསམ་ཡས་གླིང་བོད་མིའི་གཞིས་སྒར་གྱི་ལམ་ཆེན་ཐོག་ངོ་རྒོལ་སྐད་འབོད་ཀྱི་ལས་འགུལ་སྤེལ་གནང་འདུག་སྐབས་དེར་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་ཚོགས་གཙོ་མགོན་པོ་དོན་གྲུབ་ལགས་ཀྱིས་གསུངས་དོན།
ད་དེ་རིང་འདིར་རྒྱ་གར་གྱི་རྒྱལ་ས་ལྡི་ལི་ལ་འཛམ་གླིང་གི་སྟོབས་ཆེན་རྒྱལ་ཁབ་ཉི་ཤུ་གྱི་ཚོགས་འདུ་དངོས་སུ་ད་དེ་རིང་ནས་བྱས་ནས་འགོ་བཙུགས་ཡོང་གི་ཡོད་རེད། དེ་ཡིན་དུས་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱིས་ད་རིང་ང་ཚོའི་གྱི་སྐད་འབོད་ཀྱི་ལས་རིམ་འདིའི་ནང་ལ་གཙོ་བོ་དེ་བོད་ནང་ལོགས་ལ་དངོས་ཡོད་གནས་སྟངས་ཀྱི་ཐོག་ནས་གྱི་ག་ཚོད་ཅིག་ཛ་དྲག་ཆགས་ཡོད་མེད། ལྷག་དོན་དུ་ཡང་ད་རིང་གི་ཚོགས་འདུ་འདིའི་ནང་ལོགས་ལ་དགྲ་བོ་རྒྱ་དམར་གཞུང་མཉམ་ཞུགས་བྱེད་ཀྱི་ཡོད་དུས་ཙམ་པ་ལ། དགྲ་བོ་རྒྱ་དམར་གཞུང་གི་འགོ་དཔོན་སུ་འདྲ་ཅིག་རང་དབང་ལུང་པ་ག་འདྲས་ཅིག་ན་སླེབས་པ་ཡིན་པས་ནས་ང་ཚོ་བོད་ནང་ལོགས་བཞུགས་བོད་ཀྱི་བོད་མི་ཚོའི་ཀྱི་མགྲིན་ཚབ་པ་བྱས་བྱས་ནས་བོད་དོན་དྲིལ་བསྒྲགས་བྱས་འདི་དང་འབྲེལ་བའི་ཀྱི་དགྲ་བོ་རྒྱ་དམར་གཞུང་ལ་རྒོལ་ལན་བྱས་འདི་ང་ཚོའི་ལས་འགན་ཆགས་བསྡད་ཡོད་རེད་དེ་ཚོ་འདི་ལས་འགན་བཞེས་སོང་གི་ཐོག་ནས་ཀྱི་ད་རིང་ང་ཚོ་འདིར་སྐད་འབོད་ལས་འགུལ་འདི་གོ་སྒྲིག་ཞུས་བསྡད་པ་ཆགས་བསྡད་ཡོད། ད་རིང་གི་འདིའི་ཚོགས་བཅར་རྒྱལ་ཁབ་ཚང་མ་ལོགས་ལ་བོད་པའི་ཉམས་མྱོང་གཞིར་བཞག་གི་ཐོག་ནས་རྒྱ་ནག་གཞུང་འདི་ཡིད་ཆེས་བྱེད་ས་ཀྱི་རྒྱལ་ཁབ་མ་རེད་ཟེར་བྱས་ནས་ང་ཚོ་བརྡ་ལན་སྤྲད་བསྡད་ཡོད། ཡང་ཁོང་གིས་ད་རེས་དགོས་འདུན་དོན་ཚན་གསུམ་ཅན་ཞིག་བཏོན་ཡོད་པའི་སྐོར་མུ་མཐུད་ནས་གསུངས་དོན། དགོས་འདུན་དོན་ཚན་དང་པོ་དེ་གལ་ཆེན་ད་རེས་ཀྱི་ཚོགས་འདུ་འདིའི་ཐོག་ལ་བོད་དོན་སྐོར་ལ་གླེང་སློང་གནང་རོགས་བྱེད་ཟེར་ཏེ་འབོད་སྐུལ་ཞུས་པ་དེ་གནད་དོན་དང་པོ་ཆགས་བསྡད་ཡོད། གཉིས་པ་དེ་དགྲ་བོ་རྒྱ་དམར་གཞུང་ལ་ད་ལྟའི་ཆ་ལ་བོད་ནང་གི་འགྲོ་བ་མིའི་ཐོབ་ཐང་རྡོག་རོལ་བཏང་ཡ། ལྷག་པར་དུ་ཡང་བོད་པའི་ངོ་བོ་དང་བཅས་པ་རྩ་བརླག་བཏང་ཡ་གྱི་འཆར་གཞིའི་རིགས་དེ་མཚམས་འཇོག་བྱེད་དགོས་ཀྱི་ཡོད་ཟེར་ཏེ་དོན་ཚན་གཉིས་པ་ཆགས་བསྡད་ཡོད། དོན་ཚན་གསུམ་པ་དེ་ཇི་སྲིད་ཀྱི་བར་དུ་ང་ཚོ་བོད་དོན་བདེན་མཐའ་མ་གསལ་གྱི་བར་དུ། དེ་སྲིད་ཀྱི་བར་དུ་ཡང་བོད་མིའི་ལས་འགུལ་སྤེལ་ཡ་དང་ལྷག་དོན་དུ་ཡང་རྒྱལ་ཁབ་ཚང་མས་ཀྱི་བོད་དོན་སྣང་མེད་དུ་བཏང་བ་མ་ཡིན་པ་བྱས་ཟིན་ནས་དོ་སྣང་བྱེད་དགོས་ཡོད་ཟེར་ཏེ་དགོས་འདུན་དོན་ཚན་གསུམ་པ། དེ་གསུམ་གཞིར་བཞག་གི་ཐོག་ནས་ཀྱང་ད་རེས་ང་ཚོ་ལས་འགུལ་ཆགས་བསྡད་ཡོད་ཞུས། དེ་བཞིན་དུ་རྒྱ་གར་ལྷོ་ཕྱོགས་ཁུལ་གྱི་ས་གནས་བོད་ཀྱི་གཞོན་ནུ་ལྷན་ཚོགས་སོགས་ནས་ཀྱང་ཉིན་དེར་ངོ་རྒོལ་རྔམ་སྟོན་གནང་འདུག་གོང་ཞུས་ཚོགས་ཆེན་དེ་བཞིན་དེ་རིང་ནས་འགོ་ཚུགས་ཀྱིས་སང་ཉིན་ཕྱི་ཚེས་བཅུ་བར་ཉིན་གྲངས་གཉིས་རིང་གནང་གི་ཡོད་པ་རེད། གོང་ཞུས་གནས་ཚུལ་དང་འབྲེལ་ཡོད་སྐོར་བློ་བཟང་དགེ་ལེགས་ལགས་ཀྱིས་བཏང་འབྱོར་བྱུང་བའི་གནས་ཚུལ་དེ་གཤམ་ལ་གསན་རོགས་གནང།
སྤྱི་ཟླ་དགུ་པའི་ཚེས་དགུ་ནས་བཅུ་བར་རྒྱ་གར་གྱི་སྣེ་ཁྲིད་འོག་རྒྱལ་ས་ལྡི་ལིར་བསྐོང་ཚོགས་གནང་བའི་རྒྱལ་ཁབ་ཉི་ཤུ་ཡི་ཚོགས་ཆེན G-20གྱི་བརྗོད་བྱ་གཙོ་བོ་ནི Vasudhaiv Kutumbakam འཛམ་གླིང་གཅིག་ཁྱིམ་ཚང་གཅིག་མ་འོངས་མདུན་སྐྱོད་གཅིག་ཅེས་པ་དེ་ཡིན་འདུག་ཅིང། ཚོགས་ཆེན་དབུ་འབྱེད་མཛད་སྒོའི་ཐོག་སྲིད་བློན་སྐུ་ཞབས Narendra Modi མཆོག་གིས་གསུང་བཤད་གནང་བའི་ནང། G-20के President के तौर पर ཏོག་དབྱིབས་ནད་དུག་དང་ཡུག་ཀེ་རེན་དམག་འཁྲུག་སོགས་ཀྱིས་འཛམ་གླིང་ཁྱོན་ཡོངས་ལ་ཤུགས་རྐྱེན་ཆེན་པོ་ཐེབས་ཏེ་རྒྱལ་ཁབ་ཕན་ཚུན་བར་ཡིད་ཆེས་དང་འབྲེལ་ལམ་སོགས་ཇེ་སྡུག་ཏུ་སོང་བའི་དུས་སྐབས་འདིར་ཚང་མས་མཉམ་རུབ་ཀྱིས་ནུས་ཤུགས་གོང་འཕེལ་དང། བདེ་འཇགས་སྲུང་སྐྱོབ། དྲག་སྤྱོད་རིང་ལུགས་ལ་ཕར་རྒོལ། དེ་བཞིན་འཕྲོད་བསྟེན་ཡར་རྒྱས་སོགས་ཀྱི་ཐོག་ཤུགས་སྣོན་རྒྱག་དགོས་པར་འབོད་སྐུལ་ཞུས་གནང་སོང། ཐེངས་འདིའི་རྒྱལ་ཁབ་ཉི་ཤུ་ཡི་ཚོགས་ཆེན་ཐོག་ཡོངས་གྲགས་ཀྱི་གནས་ཚུལ་ཞིག་ནི་རྒྱལ་ཁབ་ལྔ་བཅུ་ང་ལྔ་ལས་བསྡུས་པའི་ཨ་ཧྥེ་རི་ཁའི་མཐུན་ཚོགས། African Union། དེ་བཞིན G-20 གི་ཚོགས་མི་ཁོངས་སུ་བཅུག་ཡོད་པ་སྲིད་བློན་མོ་དི་ཡིས་ཡོངས་ཁྱབ་གསལ་བསྒྲགས་གནང་སོང། ཐེངས་འདིའི་ཚོགས་ཆེན་ཐོག་རྒྱལ་ཁབ་ཁག་གི་སྲིད་འཛིན་དང་སྲིད་བློན་སྐུ་ཚབ་རྣམ་པ་ཚུད་པའི་མཉམ་འབྲེལ་རྒྱལ་ཚོགས་ཀྱི་སྤྱི་ཁྱབ་དྲུང་ཆེ་དང་འཛམ་གླིང་འཕྲོད་བསྟེན་སྒྲིག་འཛུགས་ཀྱི་སྤྱི་ཁྱབ་དྲུང་ཆེ། འཛམ་གླིང་དངུལ་ཁང་ལྷན་ཚོགས་ཀྱི་གཙོ་འཛིན། འཛམ་གླིང་ཚོང་འབྲེལ་ལྷན་ཚོགས་ཀྱི་སྤྱི་ཁྱབ་དྲུང་ཆེ། དེ་བཞིན་ཨ་ཧྥེ་རི་ཁའི་མཐུན་ཚོགས་ཀྱི་ཚོགས་གཙོ་སོགས་གོ་ལ་ཁྱོན་ཡོངས་ཀྱི་གནད་ཡོད་མི་སྣ་ཚོ་རྒྱལ་ས་ལྡི་ལིར་ལྷན་འཛོམས་ཐུབ་པ་འདི་ནི

རྒྱ་ནག་གཞུང་གིས་ས་ཁུལ་བདག་དབང་ཐད་བློ་འཚབ་བྱེད་ཡུལ་ཞིག་ཏུ་གྱུར་ཡོད། ད་རེས་ལྡི་ལི་བསྐོང་ཚོགས་གནང་བའི་ཚོགས་ཆེན་ཐོག་བོད་དོན་སྐོར་དམིགས་བསལ་འབུར་ཐོན་བྱས་མེད་ཀྱང་ཨ་རུ་ན་ཅལ་དང་ས་མཚམས་སྐོར་གླེང་བའི་སྐབས་རྒྱ་གར་གྱིས་བོད་དེ་ཧ་ཅང་གི་གལ་འགངས་ཆེན་པོ་ཞིག་ལ་ངོས་འཛིན་གནང་མུས་ཡིན། ལྷག་དོན་དུ་དེ་རིང་རྒྱ་ནག་ཉམས་ཞིབ་ལྟེ་གནས་ཁང་ཞིག་གིས་ཚོགས་ཆེན་དང་འབྲེལ་བའི་གནས་ཚུལ་སྤེལ་བའི་ནང་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་ད་རེས་ཚོགས་ཆེན་ཐོག་མ་བཅར་བའི་རྒྱུ་མཚན་གཅིག་ནི་རྒྱ་གར་གྱིས་ཨ་རུ་ན་ཅལ་མངའ་སྡེའི་ཁུལ་དུ G-20 ཚོགས་འདུ་བསྐོང་ཚོགས་གནང་བའི་རྐྱེན་གྱིས་ཡིན་པར་བརྗོད་འདུག། མདོར་ན་བོད་ནི་རྒྱ་གར་དང་རྒྱ་ནག་གཉིས་ཀྱི་ཕྱི་འབྲེལ་ལ་ཧ་ཅང་གི་གལ་འགངས་ཆེན་པོ་ཆགས་ཡོད། ཡང་དེའི་ཐད་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་རྒྱལ་སྤྱིའི་འབྲེལ་ལམ་ཉམས་ཞིབ་པ་བསྟན་འཛིན་ལྷ་སྒྲོན་ལགས་ཀྱིས་རྒྱ་ནག་གི་སྲིད་འཛིན་བཅར་མིན་ལ་མ་ལྟོས་པར་རྒྱ་གར་གྱིས་ད་རེས་འདི་ལྟ་བུའི་ཚོགས་ཆེན་ཞིག་བསྐོང་ཚོགས་གནང་བ་འདི་ནི་རྒྱལ་ཁབ་རང་ཉིད་ཀྱི་གཟི་བརྗིད་ཡིན་པ་མ་ཟད་སྲིད་བློན་མོ་དྷི་ཡི་སྣེ་ཁྲིད་འོག་རྒྱ་གར་དང་རྒྱ་ནག་གི་འབྲེལ་ལམ་ཚུད་པའི་རྒྱ་གར་གྱི་ཕྱི་སྲིད་ལ་ད་སྐབས་འགྱུར་བ་ཆེན་པོ་འགྲོ་བཞིན་ཡོད་པའི་དུས་སྐབས་འདིར་བོད་མིའི་ངོས་ནས་གོ་སྐབས་དམ་འཛིན་བྱ་རྒྱུ་གལ་ཆེ་ཡིན་པ་གསུངས་བྱུང།
རྒྱ་གར་གྱི་ད་བོད་དོན་ཐོག་ལ་རོ་ཨ་ལ་ད་ལྟ་གི་གནས་བབ་ནང་ལ་ཁོར་ཡུག་ནང་ལོག་ལ་ཡ་ག་འདྲ་ཞིག་ཆགས་འདུག་ཟེར་ན། རྒྱ་གར་གྱི་སློབ་སློབ་སྟོན་པ་ཡིན་ནའི་རེད་སྲིད་ཇུས་པ་ཡིན་ནའི་རེད་མང་པོ་ཅིག་གི་བསམ་ཚུལ་ག་རེ་ཤུགས་ཆེན་པོ་འདུག་ཟེར་ན། རྒྱ་ནག་ལ་ཡང་ང་ཚོ་གི་ཆབ་སྲིད་དེ revisit བྱེད་དགོས་འདུག་བསྐྱར་ཞིབ་ཅིག་བཏང་དགོས་འདུག་བོད་དོན་སྒང་ལ་བསྐྱར་ཞིབ་ཅིག་བཏང་དགོས་འདུག་ཨ་ནི་རྒྱ་གཅིག་གི་སྲིད་ཇུས་སྒང་ལ་བསྐྱར་ཞིབ་ཅིག་བཏང་དགོས་འདུག་ཟེར་ན་དེ་གས་ལ་འདུག་ཟེར་མ་དེ་དེ་སྐད་ཤུགས་དེ་ཤུགས་ཆེ་རུ་ཆེ་རུ་འགྲོ་གི་འདུག་ཨ། ད་ད་ལྟ་ཡི་གནས་ཚུལ་སྒང་ལ་ད་དུང་ཤུགས་ཆེར་འགྲོ་ར་ལ་ད་དེ་འདྲའི་ཅིག་གོ་སྐབས་བྱུང་ཡོང་དུས་ཙམ་པ་ཏན་ཏན་རྒྱ་གར་གཞུང་ཡིན་ནའི་རེད་རྒྱ་གར་དམངས་ཡིན་ནའི་རེད་དོ་སྣང་དེ་གང་ཅིའི་ཐོག་ལ་བོད་ལ་ཤུགས་ཆེར་སྤྲད་དོག་ལ་རང་བཞིན་གི་འདི་ཡང་བོད་ང་ཚོའི་ལ་གོ་སྐབས་ཅིག་རེད་བསམ་གི་འདུག་གོ་སྐབས་དེ་ང་ཚོས་ཀྱི་འཇུས་ཐུབ་དང་མ་ཐུབ་ག་འདྲས་བྱེད་ཐབས་གང་ཅིག་དེ་ང་ཚོའི་རག་ལས་ར་ལ། ཡང་དེ་དང་ཕྱོགས་མཚུངས་ད་རེས་ཚོགས་ཆེན་དེ་མ་ཚོགས་གོང་དུ་བོད་མི་མང་སྤྱི་འཐུས་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་མཆོག་གཙོས་པའི་ཨོ་གླིང་བོད་དོན་ལས་འགུལ་ཁང་དང་རྒྱ་གར་རྒྱལ་ཡོངས་བོད་དོན་རྒྱབ་སྐྱོར་ཚོགས་པ་སོགས་བོད་དོན་རྒྱབ་སྐྱོར་བ་ཚོས G-20ཚོགས་ཆེན་དུ་བོད་དོན་གླེང་སློང་དགོས་པར་ཞུ་སྐུལ་གནང་ཡོད་པ་རེད། གཞན་ཡང་ཐེངས་འདིའི་སྟོབས་ཆེན་རྒྱལ་ཁབ་ཉི་ཤུ་ཡི་ཚོགས་ཆེན་དང་བསྟུན་རྒྱ་གར་གྱི་སྲིད་བློན་སྐུ་ཞབས Narendra Modi མཆོག་གིས་རྒྱ་ནག་དང་ར་ཤི་ཡ་ཕུད་ཨ་རི་ཚུད་པའི་རྒྱལ་ཁབ་བཅོ་ལྔ་ལྷག་གི་སྲིད་བློན་དང་སྲིད་འཛིན་ལྷན་དུ Bilateral Talk ཕྱོགས་གཉིས་ཀྱི་དཔལ་འབྱོར་དང་དམག་དོན་ཚོང་འབྲེལ་སོགས་ཀྱི་ཐོག་བཀའ་བསྡུར་གནང་གི་ཡོད་པ་རེད། བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན། ཐེངས་འདིའི་གསར་འགྱུར་ཁག་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན། ཡང་རྒྱ་གར་གྱི་སྲིད་བློན་མོ་དྷི་མཆོག་གིས་རྒྱལ་ས་ལྡི་ལིའི་ནང G-20ཞེས་དཔལ་འབྱོར་ཡར་ཐོན་ཅན་གྱི་རྒྱལ་ཁབ་ཉི་ཤུའི་དབུ་ཁྲིད་རྣམ་པའི་ལྷན་ཚོགས་དབུ་འབྱེད་སྐབས་ཁེ་མོ་རོ་སིའི་སྲིད་འཛིན་དང་ཨ་ཧྥེ་རི་ཁའི་རྒྱལ་ཁབ་ཁག་གི་མཐུན་ཚོགས་ཀྱི་ཚོགས་གཙོ་ཡང་ཡིན་པ་ཨ་ཛཱ་ལི་ཨེ་སའོ་མཱ་ནི་མཆོག G-20གཏན་འཇགས་ཚོགས་མིའི་ཁོངས་སུ་ཞུགས་དགོས་པའི་མགྲོན་འབོད་གནང་འདུག་རྒྱ་གར་གྱི་སྲིད་བློན Narendra Modi མཆོག་གིས་ཨ་ཧྥེ་རི་ཁའི་རྒྱལ་ཁབ་ལྔ་བཅུ་ང་ལྔ་ལས་གྲུབ་པའི་ཨ་ཧྥེ་རི་ཁའི་མཐུན་ཚོགས་དེ་བཞིན

སྲིད་བློན་མོ་དི་མཆོག་གིས་ཚོགས་ཆེན་དེ་ཚོགས་ཞོར་ལ་ཚོགས་ཆེན་དེར་ཆེད་ཕེབས་གནང་བའི་ཨ་མི་རི་ཀའི་སྲིད་འཛིན་ཇོ་བྷའི་ཏིན་མཆོག་དང་དབྱིན་ཡུལ་གྱི་སྲིད་བློན་རི་ཤི་སུ་ནག་མཆོག་དབུས་པའི་རྒྱལ་ཁབ་བཅོ་ལྔའི་དབུ་ཁྲིད་རྣམས་ཀྱི་ལྷན་དུ་མཇལ་འཕྲད་གནང་སྟེ། ཡུ་ཀེ་རེན་ནང་གི་དམག་འཁྲུག་གི་གནད་དོན་དང་གནམ་གཤིས་འགྱུར་ལྡོག། དེ་བཞིན་ཡར་རྒྱས་འགྲོ་བཞིན་པའི་རྒྱལ་ཁབ་ཁག་གི་དཔལ་འབྱོར་འཕེལ་རྒྱས་སོགས་ཀྱི་སྐོར་བཀའ་བསྡུར་གནང་འཆར་འདུག་ཨ་རིའི་སྲིད་འཛིན Biden མཆོག་དང་མཐུན་ཕྱོགས་རྒྱལ་ཁབ་ཁག་གི་དབུ་ཁྲིད་རྣམས་ཀྱིས་ཚོགས་ཆེན་འདིའི་ཐོག་རྒྱ་གར་དང་དཀྱིལ་ཤར་ཁ་ཆེའི་ཡུལ་གྲུ་ཁག་དང་མཐའ་མ་ཡུ་རོབ་ཁུལ་གྱི་རྒྱལ་ཁབ་ཁག་འབྲེལ་མཐུད་བྱེད་མཁན་མེ་འཁོར་ལྕགས་ལམ་དང་མཚོ་ཐོག་སྐྱེལ་འདྲེན་བྱ་སའི་སྲང་ལམ་གསར་འཛུགས་བྱ་རྒྱུའི་འཆར་གཞི་ཞིག་བཏོན་གནང་འཆར་ཡོད་པ་དང་དེ་ཡིས་རྒྱལ་སྤྱིའི་ཚོང་འབྲེལ་ལ་འགྱུར་ལྡོག་ཧ་ཅང་ཆེན་པོ་འགྲོ་གཞི་ཞིག་ཆགས་སྲིད་པ་རེད། ཨ་རིའི་སྲིད་འཛིན་མཆོག་ལ

འཆར་གཞི་འདིའི་སྐོར་ཨ་རིའི་སྲིད་འཛིན་ཇོ་བྷའི་ཏྲེན་མཆོག་དང་རྒྱ་གར་གྱི་སྲིད་བློན་མོ་དྷི་མཆོག་ཡུ་རོབ་མཐུན་ཚོགས་ཀྱི་གཙོ་འཛིན་ལྕམ་ཨུར་སུ་ལ་བྷན་ཏར་ལི་ཡན་བཅས་ཀྱིས་ས་གོ་ལའི་རྨང་གཞིའི་འཛུགས་སྐྲུན་ཆེད་མ་འཛུགས་ཀྱི་མཉམ་འབྲེལ་གྱི་ལས་འཆར་གྱི་ཆ་ཤས་ཤིག་ཡིན་སྐོར་གསལ་བསྒྲགས་གནང་འཆར་ཡོད་པ་སོགས་ཀྱི་གནས་ཚུལ་འདུག། ཡང་རྒྱ་གར་བྱང་ཤར་ཨ་རུ་ནཱ་ཅལ་མངའ་སྡེའི་སྤྱི་ཁྱབ་བློན་ཆེན་པད་མ་མཁའ་འགྲོ་མཆོག་གིས་རྒྱ་ནག་གཞུང་ནས་བོད་ཀྱི་ཡར་ཀླུང་གཙང་པོའི་ཐོག་ཆུ་མཛོད་ཆེན་པོ་ཞིག་གསར་རྒྱག་བྱ་འཆར་ལ་ཁ་གཏད་གདོང་ལེན་གནང་ཕྱིར་རྒྱ་གར་དབུས་གཞུང་གིས་མངའ་སྡེ་དེའི་ནང་རྒྱུག་པའི་ཡར་ཀླུང་གཙང་པོའི་ཆུ་སྨད་དམ་སི་ཨང་ཐོག་ཆུ་རགས་ཆེན་པོ་ཞིག་བརྒྱབ་དགོས་པའི་གྲོས་འཆར་བཏོན་གནང་སྐོར་རེས་གཟའ་ལྷག་པའི་ཉིན་མངའ་སྡེའི་གྲོས་ཚོགས་ལ་གསུངས་འདུག། དེ་ཡང The Times of India ཞེས་པའི་རྒྱ་གར་གྱི་ཚགས་པར་སོགས་ཀྱི་གནས་ཚུལ་སྤེལ་དོན་ལྟར་ན། ཨ་རུ་ནཱ་ཅལ་མངའ་སྡེའི་གྲོས་ཚོགས་ཀྱི་འཐུས་མི་ལོམ་བོ་ཏ་ཡང་ལགས་ཀྱིས་གོང་ཞུས་གནད་དོན་ཐོག་བཀའ་བསྡུར་གནང་རྒྱུ་དབུ་འཛུགས་གནང་ཡོད་པ་དང་སྐབས་དེར་མངའ་སྡེའི་སྤྱི་ཁྱབ་བློན་ཆེན་པད་མ་མཁའ་འགྲོ་མཆོག་གིས་རྒྱ་ནག་གཞུང་གིས་ལོ་ལྔ་ཅན་གྱི་འཆར་འགོད་བཅུ་བཞི་པའི་ནང་ཨ་རུ་ནཱ་ཅལ་མངའ་སྡེའི་ནང་རྒྱུག་པའི་སི་ཨང་གི་ཆུ་སྟོད་ཡར་ཀླུང་གཙང་པོའི་ཐོག་གློག་ཤུགས་མེག་ཧ་དྲུག་ཁྲི་འདོན་ཐུབ་པའི་ཆུ་ཤུགས་གློག་ཁང་གསར་པ་ཆེན་པོ་ཞིག་རྒྱག་རྒྱུའི་ཐག་གཅོད་བྱས་ཡོད་སྐོར་མངའ་སྡེའི་གྲོས་ཚོགས་ཐོག་གསུངས་པ་མ་ཟད། རྒྱ་ནག་གིས་ཡར་ཀླུང་གཙང་པོའི་ཆུ་སྟོད་ལ་ཆུ་མཛོད་ཆེན་པོ་ཞིག་གསར་རྒྱག་བྱེད་འཆར་དེ་མ་འོངས་པར་རྒྱུག་ཆུ་དེའི་ཆུ་གཤམ་ལ་གནས་པའི་རྒྱ་གར་དང་བང་ལ་དེ་ཤ་སོགས་རྒྱལ་ཁབ་ཁག་ལ་གནོད་སྐྱོན་ཚབས་ཆེ་གཏོང་སྲིད་པར་ཐུགས་འཚབ་ཆེན་པོ་ཡོད་པའི་དགོངས་ཚུལ་བཏོན་པའི་ཁར་གནད་དོན་འདིའི་སྐོར་རྒྱ་གར་དབུས་གཞུང་གི་ལྷན་དུ་བཀའ་བསྡུར་རིམ་པ་མང་པོ་གནང་བ་དང་ཡང་རྒྱ་ནག་གིས་རྒྱ་གར་ལ་ཉེན་ཁ་བཟོ་བཞིན་པ་དེའི་སྐོར་བར་མ་པུ་ཏྲ་འམ་ཡར་ལུང་གཙང་པོའི་འགན་འཛིན་ཚོའི་ལྷན་དུ་ཡང་བཀའ་བསྡུར་གནང་སྐོར་གསུངས་འདུག་ད་དུང་ཁོང་གིས་རྒྱ་ནག་གཞུང་ནས་ཡར་ལུང་གཙང་པོའི་ཐོག་ཆུ་རགས་ཆེན་པོ་ཞིག་གསར་རྒྱག་བྱེད་འཆར་ལ་རྒྱ་གར་དབུས་གཞུང་ལ་ཡང་ཐུགས་འཚབ་ཡོད་པའི་དགོངས་ཚུལ་བཏོན་གནང་སྐོར་གསུངས་ནས་ང་ཚོས་སི་ཨན་ཞེས་ཡར་ལུང་གཙང་པོའི་ཆུ་སྨད་སྲུང་སྐྱོབ་བྱེད་དགོས་པ་དང་གལ་ཏེ་རྒྱ་ནག་གཞུང་གིས་ཡར་ཀླུང་གཙང་པོའི་ཆུ་ཁ་བསྒྱུར་ཚེ་སི་ཨན་རྒྱུག་ཆུའི་ཆུ་ཉུང་དུ་འགྲོ་རྒྱུའམ་དེ་མིན་ཆུ་ཧ་ཅང་མང་པོ་གློ་བུར་དུ་བཏང་ནས་ཨ་སམ་མངའ་སྡེ་དང་ཁྱིམ་མཚེས་རྒྱལ་ཁབ་བང་ལ་དེ་ཤི་སོགས་ནང་ཆུ་ལོག་ཆེན་པོ་ཡོང་རྒྱུ་ཡིན་པས་ཆུ་ལོག་ནས་སྐྱོབ་ཐབས་སུ་ཆུ་རགས་ཆེན་པོ་དེ་འདྲ་སི་ཨན་གྱི་རྒྱུག་ཆུའི་ཐོག་བརྒྱབ་དགོས་སྐོར་སོགས་ཀྱང་གསུངས་ཡོད་པའི་གནས་ཚུལ་འདུག། རྣམ་པ་ཚོས་ད་ལྟ་གསན་བཞིན་པ་དེ་ནི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད། ཡང་ཨ་མི་རི་ཀའི་མངའ་སྡེ་ནིའུ་ཡོག་གི་གྲོང་ཁྱེར་ཨི་ཐ་ཀའི་ནང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་མཛད་འབྲེལ་དཔེ་མཛོད་ཁང་དང་འགྲེམས་སྟོན་དབུ་འབྱེད་གནང་བའི་སྐོར་ས་གནས་ལ་ཆེད་བཅར་ཞུས་པའི་འདི་གའི་གསར་འགོད་པ་བསྟན་འཛིན་བདེ་སྐྱིད་ལགས་ཀྱིས་བཏང་འབྱོར་བྱུང་བའི་གནས་ཚུལ་དེ་གཤམ་ལ།
བསྐྱར་དུ་སྙན་སྒྲོན་ཞུ་གི་ཡིན། ཨ་མི་རི་ཀའི་མངའ་སྡེ་ནིའུ་ཡོག་ནང་གི་གྲོང་ཁྱེར་ཨི་ཐ་ཀའི་ནང་ཡོད་པའི་རྣམ་རྒྱལ་གྲྭ་ཚང་ནང་ཆོས་སློབ་གཉེར་ཁང་ནས་ཕྱི་ལོ་ཉིས་སྟོང་བཅུ་དྲུག་ལོ་ནས་ཁུལ་དེར་གོང་ས་ཏཱ་ལའི་བླ་མ་སྐུ་ཕྲེང་བཅུ་བཞི་པ་ཆེན་པོའི་མཚན་ཐོག་དཔེ་མཛོད་ཁང་དང་ཤེས་ཡོན་སློབ་གཉེར་བསྟི་གནས་ཁང་ཞིག་གསར་བཞེངས་གནང་རྒྱུའི་འཆར་གཞི་བཏོན་གནང་སྟེ་རིམ་པས་འགྲོ་གྲོན་གཏོང་མི་དང་གཞན་ཡང་ཁང་པའི་བཀོད་དབྱིབས་ཇུས་འགོད་གནང་རྒྱུ་སོགས་ལས་དོན་ཁག་སྤེལ་གནང་རྗེས་སྤྱི་ཟླ་དགུ་པའི་ཚེས་བརྒྱད་ཉིན་ལས་གཞི་དེ་དངོས་སུ་གྲུབ་སྟེ། དབུ་འབྱེད་གནང་ཡོད་པ་རེད། དེ་ཡང་ཐེངས་འདིའི་དབུ་འབྱེད་མཛད་སྒོ་དང་བསྟུན ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་བསྩལ་བའི་གསུང་འཕྲིན་ནང། ཨེ་ནི་བོད་ཀྱི་བང་སྒྲ་ཕ་གི་ཨ་མི་རི་ཀ་ལ་ཡ་ཆེ་མཆོག་ཕ་གི་ནང་ཆོས་མང་འགྲེལ་བཤད་བརྒྱབ་ནི་ཆེན་དེ་ཡ་གཅིག་དོ་སྣང་བྱེད་མཁན་ཕལ་ཆེར་ཇེ་མང་ཇེ་མང་འགྲོ་གི་ཡོད་པའི་སོ་ཐུག་ཡག་པོ་ཆགས་རེད་ད་སངས་རྒྱས་པའི་ཆོས་ཟེར་དེ་འདོན་ཁ་བྲལ་བཟོར་གྱི་མ་རེད།

འགྱུར་བ་འགྲོ་བདེ་བ་བྱེད་ཀྱི། དཔེར་ན་ང་རའི་ཉམས་མྱོང་ལ་ཆ་བཞག་པ་ཡིན་ན། ཕལ་ཆེར་གཞན་གཅེས་འཛིན་གྱི་བྱང་ཆུབ་ཀྱི་སེམས་ཀྱི་བསམ་བློ་འདི་ག་བཏང་ཡིན་དུས་ཙཱ་ནས་པའི་ཏེ་རང་བཞིན་གྱིས་ཕ་གི་སེམས་ཤུགས་རུ་བསྐྱེད་ནས་མིག་ཆུ་ཤོར་ཡ་བ་ཅིག་ཕལ་ཆེར་ཡང་ཡང་ཡོང་གི། དེང་སང་ངས་འདི་འབད་རྩོལ་བྱེད་ཀྱི་ཡོད། ཆོས་དད་མེད་མཁན་ཚོས་ཨེ་ནི་སེམས་ཞི་བདེ་ཡོང་ཡག་དེ་ཡ་དོ་སྣང་ཡོག་ར་ལ། དེ་འདྲ་ཡིན་པ་ཡིན་དུས་ཙཱ་ནས་སེམས་ཀྱི་འདུག་སྟངས་འདི་ཚོ་བྲལ་ཏེ། ཆོས་དད་མེད་མཁན་ཚོས་གཅིག་གི Secular ཨེ་ནི Concept ཐོག་ནས་འདི་བསམ་བློ་བཏང་ནས་བྱེད་ཀྱི་ཡིན་ན་ཡག་པོ་འདུག་ཟེར་ནས་ངས་དེ་འདྲ་བཤད་ཀྱི་ཡོད། ཨེ་ད་གའི་ཨ་མདའ། ཆོས་ཚོགས་ཁག་དེ་ཚོ་བྲལ། ཞེས་ཀྱི་ལྟ་ཞིག། ཆོས་ཚོགས་སུ་བྱས་ནས་དཔེ་ཆ་ཞིག་སྨོན་ལམ་བརྒྱབ་བསྡད་ཡ་རོ་འདི་འདྲ་མ་ཡིན་པ་ཅིག་གི་ནང་པའི་འགྲོ་སྟངས་འདི་རྟོགས་སུ་སློབ་ཐུབ་ཡ་ཅིག་གི། དེའི་ཡང་བའི་ཆོས་ཚོགས་དེ་སློབ་ཚན་ནང་ཆོས་ཀྱི་སློབ་ཚན་སློབ་ཡོང་དུས་ཙམ་ནས་ཡིན་གཅིག་མིན་ནང་པ་བྱེད་དགོས་ཡ་རྒྱུ་མཚན་གྱི་ཡོག་མ་རེད། ཆོས་དད་ཡོད་པ་ཡིན་གཅིག་མིན་གཅིག་དགོས་ཀྱི་ཡོག་མ་རེད། ཁོ་ར་ཆོས་དད་ཡོད་ནའི་རེད་མེད་ནའི་རེད། གང་ལྟར་ཞིག་གི་སེམས་ཁམས་རིག་པའི་འགྲོ་སྟངས་དེ་དེ་ཡག་པོ་ཤེས་པ་བྱུང་ན་ཀོ་ཕན་ཐོགས་འདུག་ག་ཨེ་ཐུགས་རྗེ་ཆེ། གོང་ས་མཆོག་གི་མཚན་ཐོག་དཔེ་མཛོད་དང་ཤེས་ཡོན་བསྟི་གནས་ཁང་དེ་ནི་ཐོག་བརྩེགས་གཉིས་ཅན་དང་དེ་ཡི་ནང་གོང་ས་སྐུ་འཕྲེང་བཅུ་བཞི་པ་ཆེན་པོའི་མཛད་འཕྲིན་དང་འབྲེལ་བའི་འགྲེམས་སྟོན་ཁང་ཞིག་དང་དཔེ་མཛོད་དེ་བཞིན་མི་གྲངས་ཉིས་བརྒྱ་ལྔ་བཅུ་ཙམ་ཤོང་པའི་ཚོགས་ཁང་བཅས་འདུག་མ་འོངས་པར་བསྟི་གནས་ཁང་དེ་ཡི་ནང་བོད་པའི་ཆོས་དང་རིག་གཞུང་བཅས་གོང་འཕེལ་གཏོང་ཐབས་གནང་ཡུལ་ལྷག་པར་དུ་གོང་ས་མཆོག་གི་དགོངས་གཞི་དང་མཐུན་པའི་ནང་པ་དང་ཚན་རིག་པའི་བར་བགྲོ་གླེང་གནང་ཡུལ་སེམས་དང་སྲོག་གི་བསྟི་གནས་ཁང་གི་ཚོགས་འདུ་སྐོང་འཚོགས་གནང་ཡུལ་བཅས་སུ་བེད་སྤྱོད་གནང་རྒྱུ་ཡིན་པ་བཅས་གང་ལྟར་གོང་གི་ལས་འཆར་འདིའི་བརྒྱུད་རྒྱལ་སྤྱིའི་མི་རིགས་སུ་འདྲ་ཞིག་ཡིན་རུང་གཙོ་བོ་གོང་ས་ཏཱ་ལའི་བླ་མ་སྐུ་འཕྲེང་བཅུ་བཞི་པ་ཆེན་པོའི་མཛད་པ་འཕྲིན་ལས་དང་ལྷག་པར་དུ་ཁོང་གིས་འཛམ་གླིང་སྟེང་འཚེ་མེད་ཞི་བའི་ལམ་གྱི་ཐོག་ནས

དེ་ཡི་ཁྲོད་བསྟན་འཛིན་ཚེ་དབྱངས་ལགས་ནི་ཨ་མི་རི་ཀའི་གྲོང་ཁྱེར་ནེའུ་ཡོག་ནས་ཆེད་མངགས་ད་རེས་ཀྱི་དབུ་འབྱེད་མཛད་སྒོའི་ཐོག་ཕེབས་ཡོད་པ་རེད། ཁོང་གིས་འདི་ག་རླུང་འཕྲིན་ཁང་ལ་གསུངས་ན། ད་ལྟ་ས་གནས་འདིར་གནད་འགག་ཆེན་པོ་ཞིག་ཆགས་བསྡད་ཞག་ད་ལྟ་དགོན་སྡེ་ས་གནས་འདི་ང་ཚོ་ས་གནས་གཞུང་དང་གཞུང་ནས་ད་ལྟ་བོད་ཀྱི་ལམ་བྱས་ནས་མིང་ཅིག་བཏགས་པ་བྱས་ཨ་འདི་ན་ཞིག་ང་ཚོ་ནེའུ་ཡོག་ནས་ཐག་རིང་པོ་ཡོད་ནས་མོ་ཊ་བཏང་ནས་ཡོང་ན་ཡོང་མ་ཐུབ་པ་ཡོད་མ་རེད་ཨ་འདི་ག་ལ་ད་ལྟ་དེ་ལ་ང་ཚོ་གིས་ད་བགྲོ་གླེང་བྱས་ད་འདི་འདྲ་མང་པོ་ཅིག་གི་གོ་སྐབས་བསྐྲུན་ཡས་རེད་ཞག། དེ་མ་ཟད་ང་ཚོ་གི་ཨ་རིའི་ནང་ལོགས་ལ་ད་ལྟ་ལམ་སྲོལ་དང་ཨ་རིའི་གི་ས་དེ་བྲེལ་བ་ཆེན་པོ་ཞེ་དྲག་ཡོད་དུས་ང་ཚོ་ད Retreat དང Meditation དེ་ཚོ་ཅིག་ག་འདའ་སྐད་གྲགས་ཆེན་པོ་དང་དེ་གི་ལམ་སྲོལ་གོམས་གཤིས་དེ་ཞེ་དྲག་ཡོད་དུས་དུ་བ་ལ་མི་ཕེབས་མཁན་མང་རུ་དང་ཨ་ནི་ཨ་རིའི་ནང་སྤྱི་བཏང་གི་ད་ཏོག་དབྱིབས་ནད་ཡམས་བྱུང་བའི་སྐབས་ལ་མི་མང་པོ་ཅིག་དེ་ལ་ཚུར་སྤོས་བྱས་ས་ཆ་ཉོས་ཡོད་ར་བ་དེ་བྱེད་དུས་ད་དེ་འདྲ་གི་ང་ཚོ་ད་ནང་པའི་ཆོས་དང་ཨ་ནི་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་ད་མཛད་འཕྲིན་དེ་ད་གདོད་གི་སྔར་ལས་ཨ་ནི་ཤུགས་ཆེ་བ་དར་ཡས་དང། ཨ་ནི་ད་ལྟ་ང་ཚོ་གི་སྦྱིན་བདག་མང་ཆེ་ལོ་རྒན་པ་རེད་དོ། ཨ་ནི་ཁོ་རང་ཚོའི་ཨ་ཝ་ཚོ་དེ་ཁྲིད་ནས་ཕེབས་བྱས་ར་བ། ཨ་ནི་དེའི་ས་གནས་ཀྱི་ཨ་ནི་ང་ཚོ་ད་ཨ་རི་ཡུལ་མི་དང་ཨ་ནི་གཞོན་པ་མང་པོ་བཅས་ལ་ཨ་ནི་ང་ཚོ་ནང་པའི་ཆོས་ཀྱི་ད་ངོ་སྤྲོད་ཡག་པོ་བྱུང་གི་རེད་ཅེས་དྲན་གྱི་འདུག་ལ་ཨ་ནི་ཆོས་དར་ཁྱབ་ཆེན་པོ་བྱུང་ཡས་དང་ཨ་ནི་ང་ཚོ་ང་རང་ཚོ་བོད་མི་ལས་ཀྱི་ཨ་ནི་ཁེ་ཕན་ཆེད་ཨ་ནི་ཡུལ་མི་ལའི་ཐུགས་ཕན་མང་པོ་སོས་ཐུབ་ཀྱི་འདུག་ཟེར་ཞུས་ཡོད། ད་རེས་ཨི་ཐ་ག་གྲོང་ཁྱེར་ནང་ཁོངས་སུ་སྐྱབས་མགོན་ཆེན་པོ་མཆོག་གི་མཚན་གནས་རྗེས་དྲན་གྱི་དཔེ་མཛོད་ཁང་དང

ལྷ་སའི་ཁ་ཆེ་ཨིབ་ར་ཧིམ་བྷཱ་ཡི་ལགས་ཀྱི་སྐུ་ཚེའི་ལོ་རྒྱུས་དང་འབྲེལ་ནས་བོད་པའི་ཁ་ཆེ་རྣམས་ཀྱི་གནས་བབ་དང་ཁོང་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་གྲངས་ནང་བོད་ལ་གཉེན་འཕྲད་དུ་བསྐྱོད་པའི་སྐབས་སུ་གཞིས་ཀ་རྩེ་དང་ལྷ་ས་བཅས་ཀྱི་གཟིགས་ཚུལ་ཇི་བྱུང་དང་བོད་པའི་ཁ་ཆེའི་རིག་གཞུང་སོགས་ཀྱི་སྐོར་བཀྲ་ཤིས་དབང་ཕྱུག་ལགས་ཀྱིས་ཁོང་གི་ལྷན་དུ་གླེང་མོལ་ཞུས་པའི་ལེའུ་དང་པོ་དེ་གསན་རོགས་གནང། རྒྱ་ཆེའི་རླུང་འཕྲིན་གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང། ད་ལྟ་ནི་ཨེ་ཤི་ཡའི་རང་དབང་རླུང་འཕྲིན་ཁང་གི་གནད་དོན་གླེང་མོལ་གྱི་ལས་རིམ་སྙན་སྒྲོན་ཞུ་རྒྱུའི་དུས་ཚོད་དེ་ཡིན། ང་ལས་རིམ་དེ་གཙོ་སྐྱོང་ཞུ་མཁན་བཀྲ་ཤིས་དབང་ཕྱུག་ཡིན། ཨེ་ཤི་ཡའི་རང་དབང་རླུང་འཕྲིན་ཁང་གིས་དེ་རིང་གི་ལས་རིམ་འདིའི་ཐོག་ལ་ཡ། ད་ལྟ། བོད་པའི།

བྱུང་བ་རེད། འདི་གསུངས་ས་ཨོ་ད་སྤུན་ཟླ་ལང་ཀ་ལ་ཆས་སོང་གསུངས་གི་འདུག་ཨ་ནི་ང་ཚོ་ལྷ་ས་ནས་ཡོང་དུས་ང་ཚོ་ནང་ལ་མི་ཟླ་བདུན་ཡོད་རེད་པ་པཱ་ལགས་ཨ་མ་ལགས་སྤོ་ལགས་རྨོ་ལགས་ཡོད་རེད་ཨ་ནི་ཇོ་ཇོ་གཉིས་ཡོད་ཨ་ཅག་གཅིག་ཡོད་ད་ཚང་མ་དགོངས་པ་ཞུས་ཚར་བ་རེད་ཚང་མ་གཤེགས་གྲུབ་རེད་ད་ང་གཅིག་པོ་ལྷག་བསྡད་པ་རེད་དེ། ལགས་སོ་ལགས་སོ་ཨ་ནི། ཨ་ནི། གསུང་རོགས་གནང། གསུང་རོགས་གནང།

ང་ཚོ་ལྷ་ས་ཁ་ཆེ་ཚོ་ཕ་གིར་རྒྱ་གར་གི་ཀོན་སལ་ཡོད་རེད་ཟེར་གྱི་འདུག་ག་སྔོན་མ་ལྷ་སའི་ནང། ལགས་རེད། ནི་རྒྱ་གར་གི་ཀོན་སལ་ནང་མ་ཚར་བའི་རྗེས་ལ་ཨ་ནི་རྒྱ་གར་གི་ཁ་ཆེ་བ་གོ་ན་དེ་ནི་ཁ་ཆེ་དེ་གི་ང་ཚོའི་མི་མ་ཡིན་རྒྱ་གར་གི་མི་རིགས་རེད་ཟེར་ནས་ཨ་ནི་འདུག་སེ་མ།

རྒྱ་གར་སེམས་ད་ནས་མི་རེད་ཟེར་བྱས་ནས་ཨ་རྒྱ་གར་གི་ཀོན་སལ་ནས་ཨ་རྒྱ་གར་ནས་ཟ་ཚོང་པར་བ་རེད་ས་ཨིན་དེ་རུ་སུ་མུ་དོ་ད་ང་ཚོ་ནི་ནས་ནི་ཐོན་ཡོང་མ་རུ་བ་ལ་ང་ཚོ་ཆུང་ཆུང་རེད་པ་ཨ་ལོ་རེད། ང་ཚོའི་པཱ་ལགས་ཨ་མ་ལགས་སྤོ་ལགས་རྨོ་ལགས་ཁོ་རང་རྣམ་པས་དེ་འདྲ་སུ་མུ་དོ། ལགས་སོ་ལགས་སོ། ཨ་རྒྱ་གར་གི་ཀོན་སལ་ནས་ཨ་ཟ་ཚོང་ད་ཨིན་དེ་ཁ་ཁ་ཁ་ཁ་ལ་བ་ཚོ་བཀྲམ་ཨིན་དེ་རུ་བྱས་ནས་ཟླ་བ་ཁ་ཤས་བསྡད་ནས་ཨ་དེ་རྗེས་ལ་ཨ་རྒྱ་གར་གི་ཕར་བཏང་གོ་ཡོད་ཤ་ཨ་ནི་ཨིན་དུ་བཏང་བ་རེད་གསུང་བ་རེད།

འདི་གའི་ང་ཚོ་རྒྱ་གར་ནས་འགྲོ་ནས་འདི་གའི་རྒྱ་གར་ཁ་ཆེ་ཆགས་བསྡད་པ་རེད། ཡ། ཁ་ཆེ་དེ་ལྷ་སའི་ནང་ལ། སྔོན་མ་རྒྱ་ནག་གོང་མས། བོད་ལ། ཞིང་ཁ་བཏབ་ནས་ཁ་ཆེ་ཕེབས་པ་རེད་ཟེར། ཧན། ཧན་རྒྱ་མི་ཁ་ཆེ་དེ་འདྲ།
ལོང།
གླིང་ཁ་ཆེ་དེ་འདྲ། འདི་ཚོ་ད་དཔེ་རྙིང་པ་རེད་འདུག་ག་གནའ་སྔ་མོ་རྒྱ། རྒྱ་ནག་གོང་མ Ming dynasty ནས་གི་ད། ནས་ཁོང་ཚོ་བོད་པ་ལ་ཕེབས་ནས་ད་རེས་མཁས་བཙལ་ཁོ་ཚོའི་རྩ་ས་ཞིང་དཔེ་ཆེན་པོ་འདུག་ག། དར་རྒྱས་མཚན་སྣ་བཏགས། སྔོན་མ་ཁོ་ཚོ་ཞིང་ཁ་བཏབ་པ་རེད་ཟེར་བ་ཞིང་ཁ་བཏབ་ཚལ་བཏབ། ཚལ། བོད་ནང་ལ་དང་པོ་བཏབ་མཁན་ཁོ་ཚོ་རེད་སོང། རེད། ང། ལྷ་ས། བརྒྱད་ཅུའི་ནང་འདྲ་པོ་ཐེངས་མ་གཅིག་གཉིས་ཕྱིན་ཡིན། སྤུན་ཀྱག་ཐུག་གར། ང་ཚོའི་སྤུན་ཀྱག་མང་དག། ཁོ་ན། རྒྱ་མི་ཁ་ཆེའི་ངོ་ན་འདུག་ག། སྔོན་མ་ཕར་ཚུར་སྡུག་ཆང་བརྒྱབ་ནས། ལགས་རེད། ཁོ་རང་རྣམ་པ་ཚང་མ་ཡིན་དུས་ས་ཆེན་པོ་འདུག་ཨང། ས་ཆེན་པོ་བྱས་ཞིང་ཁ་མང་པོ་བྱས་ཨེ་འདྲ་འདུག། ད་ལྟ་རྒྱ་ནག་ནས་ཡར་ཆས་པའི་གི་ད་ལྟ་བོད་པ་ཁ་ཆེ་དེ་གའི་དེ་ད Kashmir ནས་ཆས་པའི་གི་བོད་པ་ཁ་ཆེ་གཉིས་པོ་རུག་ལ་ཡར་ནམ་རྒྱུན་དེ་གའི་ལ་ཡར་ག་འདྲ་རེ་བ་ཞིག་འདུག་ཟིག་ཟུར་འབྲེལ་བ་ག་འདྲ་ཞིག་འདུག་ལགས། འབྲེལ་བ་དཔེ་ཡག་པོ་འདུག་བྱས་ཙང་སྔོན་མ་ནས་ད་ཕར་ཚུར་ཁ་ཆེ་ནང་ཚོ་སོང་ཙང་ཕར་ཚུར་ཆང་ས་མང་པོ་རྒྱབ་འདུག་ག་ལགས། ལགས་རེད།
ཆང་ས་ཕར་ཚུར་མང་པོ་རྒྱབ། ཨ་ནི། ད་ཁོང་ཚོའི་ནང་ལ་ལྟས། ང་ཚོའི་རྒྱ་གར་བ་ཁོ་ན་དེ་ནས་ཁ་ཆེ་འདི་གས་འདི། བོད་པའི། མང་གི་བོད་པའི་ལུགས་སྲོལ་བྱེད་ཀྱི་འདུག་ག་ལགས། ཁོང་ཚོ་རྒྱ་མི་ཁ་ཆེ་འདི་གས་འདི་བོད་ནང་རྒྱ་ནག་ནས་སླེབས་པའི་ཁ་ཆེ་འདི་གས་འདི། རྒྱ་མིའི་ལུགས་སྲོལ་མང་བ་བྱེད་ཀྱི་འདུག་ནང་ལ་རྒྱ་གས་ལྟས་ལྟས་རྒྱ་བ་ཁ་ལག་ཚང་མ། ཁོང་ཚོ་ཁོ་ཚོའི་ད་འདི་འདྲས་ནང་ལ་རྒྱ་མིའི་ཁ་ལག་མང་བ་བྱེད་ཀྱི་འདུག་ག་ལགས། དུག་ལོག་ཡང་ཁོང་ཚོ

ཨམ་བོད་ཀྱི་ཁོང་ཚོ་ཆོས་གང་བྱེད་ད། བདེན་པ་མེད་པའི་བཟོ་འདྲ་ཞིག་ཁོང་ཚོའི་ནང་ལ། དེ་འདྲ་ཅིག་ནས་མཐོང་སོང། ཨ་ནི་སྔོན་མ་རྒྱལ་བ་ལྔ་པའི་ཐོག་ལ་སྐུ་མདུན་ལྔ་པའི་ཐོག་ལ་རྩེ་ཕོ་བྲང་སྒང་ནས་རྒྱང་མདའ་གསུམ་བརྒྱབ་པ་རེད་གསུངས་རེད།
རྒྱང་མདའ་གསུམ་གྱི་ནང་ལོག་ཡིན་སྟབས་ས་དེ་གའི་དེ་ཨ་ནི་ཁྱོད་རང་ཚོ་ལྷ་ས་ཁ་ཆེ་འདིར་བསྡད་དགོས་ཡོད་ཟེར་ང་ཚོ་རྒྱ་གར་ལྷ་ས་ཁ་ཆེ་འདི་གའི་དེ་ཨ་མེ་ཀྲ་ཡོད་རེད་གསུངས་ས་ཆེན་པོ་ཞིག་རེད་འདུག་ཅེ་ན་ང་ཆེན་ཨམ་ཕ་གིའི་ས་དེ་བདག་པོ་བརྒྱབ་ནས་ང་ཚོའི་མི་ཚང་ལྷ་ས་ཁ་ཆེ་མི་ཚང་གཅིག་གི་ཕ་གིར་བདག་པོ་བརྒྱབ་ནས་བསྡད་འདུག་ཨ་རྒྱ་མིས་འཕྲོག་ག་ཐེངས་མང་པོ་ཡོང་རེད་ཟེར་དེ་ལས་ཡང་མི་ཚང་དེ་ཨ་རྒྱ་མི་ལ་སྤྲད་མི་འདུག་ཟེར་ཕ་གིར་ཨ་མདའ་ཁང་ཟེར་གྱི་འདུག་རྒྱང་མདའ་ཁང་ཟེར་གྱི་འདུག་ཨ་རྒྱང་མདའ་གླིང་གའི་ས་མིང་གཅིག་སྟོང་དྲུག་བརྒྱ་ལྔ་བཅུ་ཐམ་པའི་གི་ཕི་ཀའི། རྡོ་ལ་བརྐོས་བརྒྱབ་ནས་འདི་བྲིས་ཤག་འདི་སྐུ་མདུན་ལྔ་པའི་ཐོག་ནས་འདི་སྤྲད་ཡོད་རེད། ས་ཆེན་པོ་ཞེ་པོ་འདུག་ཅེ་ན་སྐོར་ར་ཚང་མ་ལྕགས་རི་བསྐོར་འདིའི་ནང་ལ་ཁ་ཆེའི་ལྷ་ཁང་གཉིས་འདུག masjid ཟེར་ར་དང། ལགས་རེད། masjid གཉིས་འདུག་ཅེ་ན་ཆེ་གཅིག་དང་ཆུང་གཅིག་འདུག kabristan ཁ་ཆེ་དུར་ཁྲོད།

ཨ། སྐུ་མདུན་ང་ཚོའི་བོད་ཀྱི་རྒྱལ་པོ་གཅིག་རེད་བ། ཨ་ནི་འཛམ་བུ་གླིང་གི་བཟོ་བ་ལ་ནོར་བུ་གཅིག་རེད་བྱ། རྒྱལ་བ་རིན་པོ་ཆེ་ལ་དཱལ་ཕི་གི་ཨོ་རེ་སི་འདུ་སྐོར་བུ་དང་སེམས་སྐྱིད་པོ་དང་དགའ་པོ་དང་བྱས། གང་ཡིན་ཟེར་ན་ཡ་ང་དེ། ཁ་ཆེའི་སྤྱི་ཚོགས་དཀྱིལ་ལ་དེ་ཁོ་རང་ཚོ་ཁ་ཆེའི་ཆོས་སོང་ཙང་ཡང་ནང་པའི་དཀྱིལ་ལ་ཡང་བོད་པ་སོང་ཙང་བོད་པ་ཁ་ཆེ་སོང་ཙང་ནང་པའི་དཀྱིལ་ལ་སྐད་གཅིག་པ་རེད་པ། ནང་པའི་དཀྱིལ་ལ་དེ་དེབ་ཁ་ཆེའི་དཀྱིལ་ལ་ཆེ་ར། མི་ཚང་མར་ད་ཁ་ཆེ་ཡིན་ན་རེད་སིང་པ་ཡིན་ན་རེད་ཧིན་དུ་ཡིན་ན་རེད་ཀི་རི་སི་ཏན་ཡིན་ན་རེད་ཚང་མ་དཔེ་དགའ་བོ་དགའ་ཚོར་བྱེད་ཀྱི་འདུག་དེ་ར་སེམས་ནང་མ་འདྲ་གཅིག་ཁོང་ཚོའི་སེམས་ནང་དགའ་ཚོར་ད་ང་ཚོའི་ཁ་ཆེ་ཡིན་ནའི་ཁ་ཆེ་ཚང་མའི་སེམས་ནང་དགའ་ཚོར་མ་འདྲ་གཅིག་ད་ཡོང་བསྡད་ཀྱི་འདུག་ལགས། ཨ་ནི་རྒྱལ་བ་རིན་པོ་ཆེའི་དཔེར་ན་དེ་ཀ་ལ་བི་འདི་ནག་སོགས་པ་ཆོས་སོ་སོ་སོ་ཁག་ཁག་རེད་དེ་ལས་ཨ་ནི་མི་རེད་ཨ་ས་མི་གཅིག་གཅིག་ལ་བརྩེ་གདུང་བྱས་མི་གཅིག་གཅིག་ལ་རོགས་པ་བྱས་མི་གཅིག་གཅིག་ལ་བརྩེ་བ་བསྟན་ཡ་དེ་དཔེ་གལ་ཆེན་པོ་རེད་འདི་ཆོས་ཚང་མའི་ནང་ལ་གཅིག་པ་རེད་སྐད་ཆ་ཡོད་རེད། དེ་སོང་ཙང་ཁྱོད་རང་ཆོས་དེ་ང་ནང་པ་ཡིན་ཁྱོད་ཁ་ཆེ་རེད་བསམ་དེ་མེད་པ་བྱས་ང་ཚོ་མི་རང་ཡིན་ཨ་བསམ་དེ་ན་ཁྱོད་རང་ནང་པ་ཁ་ཆེ་ཚ་བ་སྐད་རོགས་བྱས་སོང་ཙང་ཡིན་ད་ས་ད་རྒྱ་བོ་ར་མ་རྗེས་ཕ། ཕེར་བར། ཀྱི་ལི་ལི་བྷ་བྷེ་དག་བཟླས། ལྟུང་བ་རེས་བྱ་དེ་དག་ལ་བཟླར་བྱེད་ར། ལོག་སོ། ད་ལྟ་དེ་ནས་ཨེ་བྷ་ར་ཧིམ་ལགས་རྣམ་པ་ཚོ་གི་སྔོན་མ་པཱ་ལགས་ཨ་མ་ལགས་ཁོ་རྣམ་ཚོ་གི་ལོ་རྒྱུས་རེད་འདི་འདྲའི་ཐོག་ནས་ད་ལོ་རྒྱུས་སྙན་པོ་ཞེ་པོ་ཅིག་འདུག་ད་ལྟ་དཔེར་ན། བོད་ནང་ལོགས་ལ་སྐབས་དེ་དུས་ཅིག་འཚོ་བའི་གནས་སྟངས་འདྲ་པོ་དེ་བོད་མ་ཤོར་གོང་འདྲ་པོ་ལ་ཡང་ག་འདྲས་ཡོད་རེད་གསུང་གི་འདུག་པཱ་ལགས་ཨ་མ་ལགས་ཚོས་དཀར་ནག་ག་རེ་གནང་གི་འདུག་ལགས།

ལགས་རེད། ཁོ་ཚོ་སེམས་ཅན་དང་དེ་འདྲས་ཀྱི་ཨ་ནི་སྨན་རྫས་ཚོང་རྒྱག་པ་བ་རེད་སྨན་རྫས་སྐོར་ལ་དཔེ་མཁས་པོ་རེད་གསུང་གི་འདུག་ཨ་ནི་ང་བརྒྱད་ཅུའི་ནང་འདྲ་པོ་ལ་ལྷ་སར་འགྲོ་དུས་གཞིས་ཀ་རྩེ་ལ་སྔ་པོ་ཞེ་པོ་བསྐྱལ་སོང་བ་ལ་འགྲམ་ནས་ཐོན་ནས་བཱས་ནང་ཕྱིན་མེད་པས། གཞིས་ཀ་རྩེ་ལ་སྔ་པོ་ཆུ་ཚོད་གཉིས་པ་ཙམ་འདྲ་པོ་ལ་བསྐྱལ་སོང་ནི་མེད་གོ། ཨ་ནི། ད། པཱ་ལགས་སྔོན་མ་ཀི་ཅིག་འདི་གསུང་དང་ཁ་ཆེ་མི་འགྲོའི་མི་ཚང་ཞིག་ཡོད་རེད། ཨ་ནི་ང་མི་ཚང་འདི་བཙལ་རྒྱག་ག་ཕྱིན་མེད་པས། ལའོ། མི་བཟང་འདི་བཙལ་བཙལ་ཁ་འབྲུ་དེ་ཏག་ཏག་རེད་ད་ག་མི་བཟང་འདི་མི་སུ་ལ་དྲིས་ནས་ཁ་ཆེ་མིན་འགྲོས་རེད་གསུངས་ཏེ་ཚང་མས་ཧ་གོ་གི་འདུག་ང་མོ། མི་ཚང་བི་ཀའི་ང་མི་གཅིག་ཁྲིད་སོང་མི་ཚང་འདི་རེད་ཟེར་དུས་ཁང་པ་ཆེན་པོ་ཞེ་པོ་སོ་ཆ་རག་ཐོག་ས་གསུམ་རྡོ་བརྒྱད་ཁང་སྒོ་ར་ཆེན་པོ་འདུག་བཀྲ་ཤིས་ལྷུན་པོ་དགོན་པའི་གཞུང་སྒོ་འདི་ཁ་གཏད་ཁོ་རང་འདུག་མདུན་ཁོ་རང། མདུན་དེ་ས་རབ་ཆེན་པོ་གཅིག་འདུག་འོ་འདི་ཕ་ནང་དེ་ཨ།

ཆུ་ཁུག་དེ་ང་ཚོའི་པཱ་ལགས་ཨ་ཁུ་དེས་ཨ་ནི་ཆང་ས་ཅིག་བརྒྱབ་པ་རེད་གསུང་གི་རེད་སྤུ་གུ་ཨ་མ་ཅིག་དང། སྤུ་གུ་བུ་ཅིག་ཨ་མ་ཅིག་དང། ཨ་ནི་སྤུ་གུ་བུ་དེ། ཨ་ནི་པཱ་ལགས་སོ་སོའི་སྤུ་གུ་རེད་བསམ་ད་མདོག་དེའི་ང་ཚོའི་པཱ་ལགས་ཨ་ཁུ་དེ། ནག་ཟླའི་སྡོང་མ། ལགས་རེད། ཨ་ནི་པཱ་དེའི་ཨ་ཁུ་ཀུན་བཟང་སྣུམ་པ་ད་གྲོང་ཚ་ཤ་མོ་ལགས་དེ་བསྡད་ཤག་བུ་དེ་བསྡད་ཤག་ཕྱི་ར།

ཨེ་མ་ཨ་ཙི་ནག་གཅིག་རེད་གསུང་གི་འདུག་ཨ་ནི་མི་ཚང་འདིའི་སྒོ་རའི་ནང་ལོགས་ཁྱེད་རང་ལགས་སྒོ་ར་ཆེན་པོ་འདིའི་ནང་ལ godown ཆེན་པོ་འདི་འདྲ་འདུག་ག godown ཆེན་པོ་འདི་འདྲ་སྔོན་མ་སྨན་རྫས་འཇོག་ཡ། ལྕགས་རིའི་ནང་ལོགས་མཐའ་འདི་ནས་རྡོའི་གཞོང་པ་འདི་འདྲ་འདུག་འདི་འདྲ་སེམས་ཅན་ལ་ཆུ་སྟེར་ཡག་རེད་ཡིན་ན་ཆོས་ཀྱི་འགོ་བ་རེ་ཡིན་རྨོ་ལགས་དེས་འདི་འདྲ་གསུང་གི་འདུག། མདོ་དེ་ཚོ་ནི་ཆེན་པོ་དེ་འདྲའི་མདོའི་འགོ་དེ་ཆེན་པོ་དེ་འདྲའི་འདུག་དེ་འདྲའི་ནང་ནས་སྨན་རྩ་བཟོ་དགོས་བ་རེད། ཨ་ནི་བཀྲ་ཤིས་ལྷུན་པོ་དགོན་པའི། ཨ་ད་དེ་གའི་ཚང་མ་འཛུལ་དགོས་རེད་ན་བཞག་དགོས་བ་རེད་འདི་འདྲ་གསུང་གི་འདུག། ང་བྷི་གའི་ཆུ་ཚོད་ཁ་ཤས་སུ་བསྡད་ཡོད་རྨོ་ལགས་དེའི་ནང་ལ། རྣམ་པ་དང་ཞལ་ལ་རེ་ཅིག་བཏང་ཟིན་འགུལ་ཁའི་རུ་རར། ལ་རེ། ཨན་དེ་ནས་ཕར་ཨན་ང། དགོངས་དག་ཅིག་ཕི་གལ། ཞི་གི་ཟིལ་བད་ས་ནི་ང་པོ་ནས་ལྷ་ས་ཐོན། འདི་འདྲ་ར་ཅེ་ཅན་དུ་ང་ཚོའི་པ་ལགས་ཀྱི་མི་ཚང་དེ་ཅིག་མཐོང་སོང། ཧ་ལོ། ལོ་ལོ་སུ་རུ་ན། དེ་ནས་ཕར་ལྷ་ས་ཐད་ཕྱིན་སོང་རེད་པ་ལོ།
ལོ། ལྷ་ས་ཡ་ནས་ཨ་མའི་སྤུན་ཀྱག་ཤིག་ཅིག་འདུག་མ་ལ། བར་སྒོ་ན་ལ་ཚོམས་ཁང་གསུམ་དུ་བྱོན། དོང་སྤྱིའི་གཟུགས་བར་སྒོ་ན་དོང་སྤྱིའི་གཟུགས་ཁོ་ན། ནས་པོ་ལ་དང་མོ་ལ་ཚོམས་ཁང་གཉིས་དུ་ནས་ཨ་མོ་ལ་ཚོམས་ཁང་ཨམ་ལ་དང་པ་ལ་ཚོམས་ཁང་གཅིག་དུ། ཨ་མོ་ལ་ཚོམས་ཁང་ལ་ཚོམས་རྒྱབ་མཁས་པོ་ཡོད་རེད་ཁ་ནན་པོ་ཡོད་རེད་གསུངས་རེད་ཨ་མོ་ལ་ཚོམས་པས་ཡག་པོ་རྒྱབ་ཐུབ་གི་རེད་ནས་པ་ལ་དེ་ནི

བརྒྱུད་ནས་རེད་བྱ། ཨ་ནི། ཁ་ཆེ་ཕ་ལུ་ཟེར་ཅིག་ཁྱོད་རང་མཁྱེན་གནང་གི་རེད། གཏམ་དཔེ་དང་འདི་འདྲ་ན་དཔེ། ཁ་ཆེ་ཕ་ལུའི་རྣམ་ཐར་ཟེར། ཨོ། ཁ་ཆེ་ཕ་ལུའི། འདི་འདི། སླབ་བསྡད knowledge ད་མང་པོ་བསླབ་ཀྱི་འདུག་ང་ལ་ཁ་ཆེ་ཕ་ལུའི་གཏམ་དཔེ་གོ།
ལགས་རེད། ཨོ། ཁོ་དུས་ཁ་ཆེ་ཕ་ལུའི་མི་ཚང་དེ་དང་ང་ཚོའི་མི་ཚང་དེ་དེ་ཉེ་པོ་རེད་གསུངས་རེད་འདི་འདྲ་རེད་པ་ལགས་གསུང་གི་འདུག་ང། ལགས་སོ། ད་ནི་ཁ་ཆེ་ཕ་ལུ་ཁོ་རང་དང་ད་ཁོ་རང་གི་པ་ལགས་པ་ལགས་ཚང་མ་ད་ཁྲོང་ཚང་རེད་པ། ལགས་རེད། ཁོ་རང་ད་ཆང་ས་རྒྱབ་ནས་ཁ་ཆེ་ཕ་ལུ་ཁོ་རང་གི་སྐྱེ་དམན་ད་ཆང་ས་རྒྱབ་ནས་སྤུ་གུ་བྱུང་ཡོད་མ་རེད་གསུངས་རེད། ལགས་སོ། སྤུ་གུ་མ་བྱུང་རྗེས་ནས་ཨ་ནི་ལོ་གཅིག་ཚོང་དཔེ་ཤུགས་ཆེན་པོ་གཅིག་ཁོ་རང་གི་ཁ་ཆེ་ཕ་ལུ་སྟོན་མོ་རེད། འདི་ཚོའི་ནང་ནས་ད་ཤུགས་ཆེ་ཤོས་ཇ་རེད་ཟེར། ང་ཚོ་བོད་ལ་ཇ་མང་པོ་འཐུང་གི་རེད། ལགས་རེད།
ཁ་དེ་འབྲུག་ཡུལ་ནས་ཇ་བཟོས་དེ་འབྲུག་ཡུལ་ནས་བླངས་ཨ་ནི་ཁ་ཆེ་ཕ་ལུས་ཕོན་ཆེན་པོ་ཉོས་ནས་ཨ་ནི་ག་ལེ་ག་ལེ། ཨ་ནི་བཙོང་བཅུ་རྒྱལ་ཁོ་དུས་བུ་ལོན་པད་ཤག་ལེན་དགོས་རེད་གསུངས་རེད་བུ་ལོན་ནས་པད་ཤག་དཔེ་ཕོན་ཆེན་པོ་ཅིག་ཇ་ལ་བླངས། ཨ་ནི་ག་ལེ་ག་ལེ་བྱང་ཐང་དང་སྟོད་ཕར་བཙོང་གར་ཐད་དགོས་རེད་གསུངས་རེད། ཤི་བར་ལ་རྒྱ་ནག་ནས་ཇ་བྲ་རིན་དང་ཇ་བག་ཆུང་དེ་འདྲ་མང་པོ་ཕབ་ནས་རྒྱ་མི་དེ་འདྲས་ཁོ་རང་ཚོང་ལ་དཔེ་ཧ་ལོག་རེད་གསུངས་རེད་དཔེ་ཚོང་རྡིབ་རེད་གསུངས་རེད་དེ་འདྲས་ཇ་དེ་འཚོང་མ་ཐུབ་རྗེས་རྒྱ་ནག་གི་ཇ་དེ་ཚོ་དཔེ་གོང་ཆེན་གོང་ཁེ་པོ་ཆགས་ནས་ལགས་སོ། འདི་འདྲ་སོང་ཙང་ད། བུ་ལོན་འདི་པད་ཤག་འདི་ཁོ་རང་ཚོས་ཚད་གཅིག་ཡིག་ཆ་བཟོས་ཡོད་པ་འབྲུག་པ་ལ་སྤྲད་ཡ། ལ་རེད། ཨོ་འདི་དུས་ཚོད་འདི་ཐག་ཉེ་རུ་ཉེ་རུ་འགྲོ་དུས་ཨ་ན་ཁོ་རང་མ་གིབ་ཅེ་མ་གིབ་ཅེ། ཨ་ན་དུས་ཚོད་འདི Time ཁོ་རའི་སྒང་ལ་སླེབས་དུས་ཨ་ན་ཁོ་ཚོ་ཚོང་པ་ཚོ་པད་ཤག་ལེན་ག་ཡོང་དུས་ཨ་ནི་པད་ཤག་ནང་ལ་སྤྲད་ཡ་ཡོད་མ་རེད་པ། ལ་རེད། ཤག་ཚང་མ་ལྷག་ཡོད་རེད་པ་ཨ་ན་ཁ་ཅིག་བུ་ལོན་རང་ཤི་རྒྱབ་རེད་སོང་རེད།

མེ་མདའ་རིང་མདའ་གཅིག་དང་ཐུང་མདའ་གཅིག་ཡོད་རེད་གསུངས་རེད། ཨ་ནི་འདི་རྒྱ་མིས་སྔོན་ནས་རྒྱུས་འདུག་ང། རྒྱ་མིས་དམག་མ་ཕྱོགས་གོང་ནས་ལོ་ལྔ་དྲུག་སྔོན་ནས་ལྷ་ས་ལ་ལས་སི་ཨའི་ཏི་ལས་ཀ་བྱེད་དགོས་ཡོད་ས་རེད་མི་ཚང་དེ་ཡིན་ན་ཅ་ལག་ག་རེ་འདུག་ལག་ཆ་ག་རེ་ཚང་མ་རྒྱུས་འདུག་ས་ང་ཚོ་མོ་པ་ཀོ་ཀོ་རུ་བ་ཁེ་ཁེ་ཧ་ཁུག་མ་ར་ཨ་མེ་མདའ་གཉིས་ཡོད་རེད་གསུངས་རེད་ཨ་པ་ལགས་གྲོགས་པོ་གཅིག་སྐུ་གཞོགས་གཅིག་ལ་མེ་མདའ་དེ་དམག་ག་ལ་གཡར་འདུག་ཨ་སྐུ་གཞོགས་དེ་རྒྱ་མི་དང་ཕར་ཚུར་མེ་མདའ་མང་པོ་བརྒྱབ་རེད་བདག་ནི།

ཨ་ནེ་ང་ཚོའི་ཨ་མ་ལགས་ཚལ་ཁ་ཆེན་པའི་སོ་ཁ་སི་ཁ་ལ་ཤ་སི་ནོ་ནོར་བུ་གླིང་ཁ་དི་བ་ཤ་ཤ་ཤ་ལ་ཤ་སི་ནོ་སེ་ར་ལ་ཤ་ཤ་ཨན་རྗེ་ལ་ཨན་རྫི་ན་ཚོང་ཁང་སྒོ་འགྲམ་དེ་ཨ་མ་ལགས་གསུང་དི་དེ་མི་ཧབ་སོལ་ཧོང་གོ་སིམ་ནེ་ཅིག་ཡོད་རེད་སོ་སྐྱོ་པོ་ཆི་བུ་ཅིག་འདུག་སྟན་ད་དུག་ལོག་རེ་བ་མཆུ་ཏོ་སྐམ་ཟ་ཡ་འཐུང་ཡ་མེད་པའི་བཟོ་ཁ་ལ་རིན་དེ་དེ་ད་ཁོ་རྒྱུ་ན་སང་མ་རེད་ཟེར་ཆོ་གོ་དེ་ཡང་སི་ལུང་དགོས་རེད་ཟེར་ར། སྤི་ཀའི་ལོ་ཁ་ཤས་ནས་བསྡད་དགོས་པ་རེད་ཟེར། ང་ཚོའི་ཚོང་ཁང་གི་ཨ་མའི་ཨ་མའི་ཚོང་ཁང་གི་རྩིག་པ་བཞེངས་དགོས་རེད། ཕལ་ཆེར་མི་ཊར་གཉིས་ཤིག་མེད་རོ་རྣལ་མ་སྔ་མའི་ཁང་པ་ནས་བཟུང་དེའི་ས་ཆ་དེ་བསྡད་དགོས་པ་རེད་གསུངས་པ་རེད། ཨ་ནི་ཁོ་དེ་རྗེས་རྗེས་དུས་ཨ་མ་ལགས་དུ་ཁ་ས་པ་ལགས་ལ་སྐད་ཆ་འདྲི་དུས།

ཁྲོམ་དཀྱིལ་ཆེན་པོར་བྱེད་ན་ཚོང་ཁང་བརྒྱ་ཐམ་པ་ཡོད་ན་དེའི་ནང་ནས་བོད་པའི་ཚོང་ཁང་བརྒྱད་མཐོང་ཡག་མི་འདུག་ཁྱེད་རང་ནི་བར་སྐོར་ནང་ལོགས་ལ་ཚོང་ཁང་ཡག་ག་ད་རྫིག་པོ་རྫིག་པོ་འདི་ཚོང་ཁང་འདུག་དེ་ལས་མང་བ་རྒྱ་མི་རེད་ཤག་ཨ་ནི་དེ་རེད་ཤག་ཁ་ས་ཁ་ཙ་ར་ནེ་པ་ལི་མི་རིགས་དེ་འདི་ཕྲུ་གུ་ལ་ཁ་ཙ་ར་ཟེར་དོ་ནེ་པ་ལི་ཨོ་དེ་འདི་ཚོང་ཁང་ཤ་ཅི་རེད་ཤག། ཨ་ནི། ལྷ་ས་གྲོང་ཁྱེར་དང་གཞིས་རྩེ་གྲོང་ཁྱེར་ཡར་རྒྱས་ཞེ་པོ་བཏང་ཤག་ཡང། སེམས། འགུལ་ཡག་ཅིག་ལ་གྲོང་གསེབ་འདི་ག་དེ་ག་ཡར་རྒྱས་མི་འདུག་ཁྱེད་རང་སྔ་མོའི་ཁོ་ག་རང་རེད་ཤག། ང་ཚོ་དིང་རི་དང་ལྷ་རྩེ་དུ་བ་ལ་མོ་ཊ་ནང་འགྲོ་དུས་ཁ་ལག་ཟ་ས་དེ་འདྲ་བཀག་པ་ད་ག་ཞལ་ལག་སི་གའི་མིང་གུ་ཁ་ལག་ཟས་བསྡད་དུས་སྙིང་རྗེ་གྲོང་གསེབ་ཀྱི་རྒྱལ་ཡུལ་སྤུ་གུ་དེ་འདྲ

གཅིག་སྟོང་དྲུག་བརྒྱའི་ནང་སྡོད་པ་ལ་ཁ་ཆེ་འདི་ནས་ཕར Silk Road ནས་ཚོང་རྒྱག་པ་ཕྱིན་ནས་ལྷ་ས་ན་བསྡད་པའི་འདི་ཡོད་པ་ལྟ་ཁོང་ཚོའི་རྒྱུ་ཟ་རེད་ཨང་ཙང་རེད་བ།
ན་རེད།
ཨ་ནི། ཁོ་དུས་ཁོང་ཚོ་ཁ་ཆེ་འདི་རེད་ཏུང་ཨང་ཁར་ས། སུ་ནི་ཁ་ཆེ་མ་རེད་ཁོང་ཚོ་སྦལ་ཏི་ཁ་ཆེ་རེད་ཏུང་ཨང། སྦལ་ཏི་སྟན་ནས་མང་པོ་བྱིན་ནི་སྦང་གོག་ཏུང་ནས་ཁ་ཆེ་ཆེ་ཏུ་བ།
ན་རེད།
ཤི་ཡ་མོ། དེམ་ཧོང་དེ་འདྲས་རེད་ཏུ་བ། རྗེས་ལ་ང་ཚོ

གནས་མ་རིག་གནས་གསར་བརྗེ་གང་ལ། ལྷན་གསལ་ནག་ལོར་མ་བྱིན་ལྔ་དུ་བྱེད། ལྷན་དང་གང་ལ་མ་བྱིན་གཉིས་དུ་བག་གོ་ན་མ་བྱིན་གཅིག་དུ། ཡང་དེ་ནས་བརྒྱད་ཀ་ཤ་ཟ་དུ་བརྒྱ་ཁ་བྱེད། གནས་མ། བརྒྱ་མིན་ནས་བསླད་པའི་ཁ་བྱེད་འདི་གའི་དེ། བརྒྱད་ཀ་ཤ་ཟེར་དུ་ཡི་གེ་ཡང་ཁོང་ཚོའི། ས་ཆེན་པོ་གཅིག་དུ་དེའི་ནང་ལ་མ་བྱིན་གཅིག་དུ་བྱེད།

རྒྱ་ཆེའི་རླུང་འཕྲིན་གསན་མཁན་རྣམ་པ་ཚོ་ང་ཚོ་དེ་རིང་དུས་ཚོད་ཀྱི་རྐྱེན་པས་ལས་རིམ་དེ་མཚམས་བཞག་གི་ཡིན་ཨ་ནི། ད་ལྟ་བྷ་ཡི་ལ་ལི་ཡ་ད་མ་ཤི་ཁོང་གི་ལོ་རྒྱུས་མང་པོ་ཞིག་གསུང་ཡག་འདུག་ལ་ཨ་ནི། བོད་པའི་ཁ་ཆེ་གི་བྱུང་རབས་དང་གནས་ཚུལ་མང་པོ་ཞིག་གསུང་ཡག་འདུག་དེ་འདྲ་བྱེད་དུས་ཙམ་པ། སླར་ཡང་ང་ཚོའི་ཨ་ནི་བདུན་ཕྲག་རྗེས་མའི་རེས་གཟའ་མིག་དམར་གི་ལས་རིམ་ནང་ལོགས་ལ་ཡ་ཨ་ནི།

ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་མཇུག་བསྡོམས་མ་ཞུས་གོང་ལ། རྒྱལ་སྤྱིའི་གསར་འགྱུར་གྱི་འགོ་བརྗོད་ཁག་ཅིག་བསྐྱར་དུ་སྙན་སྒྲོན་ཞུ་གི་ཡིན། བཙན་བྱོལ་བོད་མི་རྣམས་ཀྱིས་རྒྱ་གར་གྱི་རྒྱལ་ས་ལྡི་ལིའི་ནང་འཚོགས་བཞིན་པའི་དཔལ་འབྱོར་ཡར་ཐོན་ཅན་གྱི་རྒྱལ་ཁབ་ཉི་ཤུའམ G20ཞེས་པའི་ཚོགས་ཆེན་ཐོག་བོད་དེ་བཞིན་རྒྱ་ནག་གིས་བཙན་བཟུང་བྱས་པའི་རྒྱལ་ཁབ་ཅིག་ཡིན་སྐོར་སོགས་བོད་ཀྱི་གནད་དོན་གླེང་སློང་དགོས་པའི་དགོས་འདུན་བཏོན་གནང་སྟེ་རྒྱལ་སའི་ནང་ངོ་རྒོལ་སྐད་འབོད་ཀྱི་ལས་འགུལ་ཞིག་སྤེལ་གནང། འདུག། རྒྱ་གར་གྱི་སྲིད་བློན་མོ་དྷི་མཆོག་གིས་རྒྱལ་ས་ལྡི་ལིའི་ནང G-20ཞེས་དཔལ་འབྱོར་ཡར་ཐོན་ཅན་གྱི་རྒྱལ་ཁབ་ཉི་ཤུའི་དབུ་ཁྲིད་རྣམ་པའི་ལྷན་ཚོགས་དབུ་འབྱེད་སྐབས་ཁེ་མོ་རོ་སིའི་སྲིད་འཛིན་དང་ཨ་ཧྥེ་རི་ཁའི་རྒྱལ་ཁབ་ཁག་གི་མཐུན་ཚོགས་ཀྱི་ཚོགས་གཙོ་ཡང་ཡིན་པ། ཨཱ་ཛ་ལི་ཨེ་སའོ་མ་ནི་མཆོག G20ཡི་གཏན་འཇགས་ཚོགས་མིའི་ཁོངས་སུ་ཞུགས་དགོས་པའི་མགྲོན་འབོད་གནང་འདུག། ཡང་རྒྱ་གར་བྱང་ཤར་ཨ་རུ་ན་ཅལ་མངའ་སྡེའི་སྤྱི་ཁྱབ་བློན་ཆེན་པད་མ་མཁའ་འགྲོ་མཆོག་གིས་རྒྱ་ནག་གཞུང་ནས་བོད་ཀྱི་ཡར་ཀླུང་གཙང་པོའི་ཐོག་ཆུ་མཛོད་ཆེན་པོ་ཞིག་གསར་རྒྱག་བྱ་འཆར་ལ་ཁ་གཏད་གདོང་ལེན་གནང་ཕྱིར་རྒྱ་གར་དབུས་གཞུང་གིས་མངའ་སྡེ་འདིའི་ནང་རྒྱུག་པའི

ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་ཆ་ཚང་སྙན་སྒྲོན་ཞུས་ཟིན་པ་ཡིན། ལས་རིམ་དེ་བཞིན་དབྱངས་སྒྲོན་ལགས་ཀྱིས་བཀོད་སྒྲིག་གནང་བའི་ཐོག་ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་སྒྱུར་གྱི་སྙན་སྒྲོན་ཞུ་མཁན་ང་སེང་གེ་རི་བསོད་ནམས་ལྷ་མོ་ཡིན་རྣམ་པ་ཚོས་ང་ཚོའི་ལེ་ཚན་ཁག་བརྒྱུད་འདུག་གསན་བཞེས་གནང་བར་ཐུགས་རྗེ་ཆེ་བཀྲ་ཤིས་བདེ་ལེགས།